ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། སྲིད་འཛིན Donald Trump གྱི་བདེ་འཇགས་སློབ་སྟོན་པ་ཟུར་པ John Bolton གྱིས་གཟའ་འཁོར་རྗེས་མར་འགྲེམས་སྤེལ་གནང་འཆར་ཡོད་པའི་ཕྱག་དེབ་ཀྱི་ནང་དུ་སྲིད་འཛིན Trump ལ་སྐྱོན་བརྗོད་ཁག་ཅིག་ཞུས་ཡོད་པ་དང་ཡང་སྲིད་འཛིན Trump ནས་སྐྱོན་བརྗོད་དེ་ཚོ་ནི་སྐྱག་རྫུན་ཡིན་པའི་ལན་འདེབས་གནང་ཡོད་པ་སོགས་ཀྱི་སྐོར་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་པ་ཁག་པ་སངས་དབྱངས་སྐྱིད་ནས་སྙན་སྒྲོན་ཞུ་གི་ཡིན། ཟླ་ཉིན་སྤྱི་ཟླ་དགུ་པའི་ནང་སྲིད་འཛིན Donald Trump ནས་གོ་གནས་ནས་གནས་དབྱུང་སུ་བཏང་པའི་ཁོང་གི་བདེ་འཇགས་སློབ་སྟོན་པ་ཟུར་པ་སྐུ་ཞབས John Bolton གྱིས་སྲིད་འཛིན Donald Trump ནས་ཁོང་ཉིད་བསྐྱར་དུ་སྲིད་འཛིན་ལ་འོས་འདེམས་ཡོང་རྒྱུར་ཕྱིའི་རྒྱལ་ཁབ་ཀྱི་འགོ་ཁྲིད་ཀྱིས་རྒྱབ་སྐྱོར་ཡོང་ཐབས་གནང་ཡོད་པ་དང་དེ་ཚོའི་ནང་དུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཡང་ཚུད་ཡོད་པ་སོགས་ཀྱི་སྐྱོན་བརྗོད་ཞུས་ཡོད་པས་ཕོ་བྲང་དཀར་པོས་དེར་འཕྲལ་དུ་དགག་ལན་བསྐྱོན་ཡོད་པ་རེད།

ཨ་རིའི་སྲིད་འཛིན Donald Trump གྱི་གཞུང་འཛིན་ལྷན་ཁང་ནས་རྒྱ་ནག་གཞུང་ནས་ཤིན་ཅང་གི་ནང་དུ་ཡུ་གུར་བ་གཙོ་བོར་གྱུར་པའི་ཁ་ཆེའི་མི་རིགས་ཁྱོན་ཆེ་ཞིག་བཀག་ཉར་བྱས་པའི་གནས་ཚུལ་ལ་སྐྱོན་བརྗོད་ཞུ་བཞིན་པར་མ་ལྟོས་པར། ཉིས་སྟོང་བཅུ་དགུ་ལོར་ཉི་ཧོང་གི་གྲོང་ཁྱེར་ཨོ་ས་ཀ་གི་ནང་སྲིད་འཛིན་ཞི་ཅིན་ཕིང་གྱི་བྱེད་ཕྱོགས་ལ་མོས་མཐུན་གྱི་གཏམ་བཤད་ཁག་སྲིད་འཛིན Trump ནས་གནང་ཡོད་པ་དང་དེ་བཞིན་སྲིད་འཛིན Trump ནས་ཉིས་སྟོང་བཅུ་བདུན་གྱི་ལོར་རྒྱ་ནག་ལ་ཕེབས་པའི་སྐབས་སུ་ཡང་དེ་དང་འདྲ་བའི་གཏམ་བཤད་གནང་ཡོད་པའི་སྐོར་བྲིས་ཡོད་པ་དང། དེ་བཞིན་ཉིས་སྟོང་བཅོ་བརྒྱད་ལོའི་འཛམ་གླིང་གི་དཔལ་འབྱོར་ཡར་ཐོན་གྱི་རྒྱལ་ཁབ་ཉི་ཤུའི་ཆེས་མཐོའི་ལྷན་ཚོགས་ཀྱི་ཐོག་ལ་སྲིད་འཛིན Donald Trump ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ཨ་མི་རི་ཀའི་ཞིང་པའི་ཐོན་ཁུངས་མང་ཙམ་ཉོ་སྒྲུབ་དགོས་པའི་འབོད་སྐུལ་ཞུས་ཏེ་འོས་འདེམས་ཀྱི་སྐབས་སུ་ཞིང་པའི་རྒྱབ་སྐྱོར་ཐོབ་རྒྱུའི་ཁེ་ཕན་ཡང་བསྒྲུབས་ཡོད་རེད་ཅེས་སོགས་སྐྱོན་བརྗོད་ཞུས་ཡོད་པ་དང། ཡང་དེ་བཞིན་སྲིད་འཛིན Donald Trump ནས Venezuela ཡུལ་གྲུའི་དབང་ཆ་སྒེར་གཅོད་པའི་སྲིད་འཛིན Nicolas Maduro གོ་གནས་ནས་གནས་དབྱུངས་སུ་གཏོང་རྒྱུར་རྒྱབ་སྐྱོར་གནང་མེད་པ་དང་བྱང་ཀོ་རི་ཡ་གི་འགོ་ཁྲིད་ཀིམ་ཇོང་ཨུན་དང་འབྲེལ་བ་གནང་ཕྱོགས་ལ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སོགས་ཚུད་པའི་ཕྱི་འབྲེལ་གྱི་མི་སྣ་ཚོས་སྐྱོན་བརྗོད་ཞུ་གི་ཡོད་པ་སོགས་ཀྱི་གནས་ཚུལ་ཞིབ་ཕྲ་བྲིས་ཡོད་པ་རེད། སྐུ་ཞབས John Bolton གྱིས་ཕྱག་དེབ་དེའི་ནང་དུ་བྲིས་པའི་སྲིད་འཛིན Trump ལ་སྐྱོན་བརྗོད་དེ་ཚོ་ནི་རྫུན་མ་ཡིན་པ་དང་ཕྱག་དེབ་དེའི་ནང་དུ་ཨ་མི་རི་ཀའི་གཞུང་གི་ཆེས་གསང་བའི་གནས་ཚུལ་ཀྱང་བཀོད་ཡོད་པ་སོགས་ལ